གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་དགུ་བའི་ཚེས་ཉི་ཤུ་རྩ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་བརྒྱད་ལ་རེས་གཟའ་ལྷག་པ་རེད་བྱས་ན་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། ང་ལྕགས་མོ་འཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སོག་པོ་དགའ་ལྡན་ཐེག་ཆེན་ཆོས་གླིང་དགོན་པའི་གསར་བསྐོས་མཁན་པོ་རྗེ་བཙུན་རྡོ་རྗེ་ལགས་སུ་འཚམས་འདྲིའི་གསུང་འཕྲིན་བསྩལ་བ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང། རྡ་རམ་ས་ལའི་རྒྱལ་སྤྱིའི་གློག་བརྙན་དུས་སྟོན་གྱི་སྟེང་རྒྱལ་ཁབ་བཞི་བཅུ་ལྷག་གི་གློག་བརྙན་དགུ་བཅུ་བརྒལ་བ་བསྟན་ཏེ་གློག་བརྙན་དུས་སྟོན་མཇུག་བསྡོམས་གནང་ཡོད་པ།
ད་མཐའ་མ་དེར་མི་རིགས་སུ་དང་སུ་ཡིན་ཡང་རང་གི་ཆས་གོས་སོགས་ཁྱད་ཆོས་མི་འདྲ་བ་ཡོད་ལ་བོད་ལ་མཚོན་ན་ཡང་བོད་ལྭ་ནི་བོད་མི་རིགས་ཀྱི་ངོ་བོ་མཚོན་བྱེད་གཙོ་བོ་ཡིན་པས་མ་འོངས་བའི་ལོ་གསར་སོགས་མཛད་སྒོ་འདྲ་མིན་ནང་དུ་བོད་མི་ཚང་མས་རང་རིགས་ཀྱི་གྱོན་ཆས་སྤྲས་རྒྱུ་གལ་ཆེན་ཡིན་ཚུལ་དང་འབྲེལ་ནས།

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནང་ཆོས་འཆད་ཁྲིད་བྱེད་པའི་སྐབས་ལ་ང་ཚོས་ངེས་པར་སེམས་ལ་འཇོག་དགོས་པ་ཞིག་ནི་ནང་ཆོས་གང་སྦྱང་བ་དེ་ལ་གོམས་འདྲིས་ཀྱི་འདུན་པ་བསྟན་དགོས་རྒྱུ་གལ་ཆེན་པོ་ཡིན་པའི་ལམ་སྟོན་གནང་འདུག་གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དགུང་ལོ་བབ་ཀྱིས་མཁན་པོ་ལས་འཁྱོལ་ཟིན་པ་སོག་པོ་དགའ་ལྡན་ཐེག་ཆེན་གླིང་དགོན་པའི་བླ་མ་ཆོས་ཀྱི་རྒྱ་མཚོ་ལགས་སུ་གསུང་འཕྲིན་བསྩལ་བའི་ནང་ཁོང་གིས་ཐོས་བསམ་སྒོམ་གསུམ་དང་འཛིན་སྐྱོང་སྤེལ་གསུམ་གྱི་སྒོ་ནས

ངོས་རང་ལོ་བརྒྱ་ར་བཅུ་གྲངས་ཤིག་ལ་སྡོད་ཐུབ་རྒྱུ་ཡིན་སྟབས་ངོས་ནས་མུ་མཐུད་དུ་འགོ་ཁྲིད་དེ་མི་མང་ཚོའི་སེམས་ལྷོད་ལྷོད་དང་སེམས་ཅན་ཐམས་ཅད་ཞེས་སྨོན་ལམ་རྒྱག་བཞིན་ཡོད་པ་ལྟར་ཁ་ཡོད་ལག་ཡོད་ཀྱིས་མི་མང་ཆེ་བར་ཕན་ཐོགས་དང་བོད་པའི་གོམས་གཤིས་དེ་འཛམ་གླིང་ལ་མིག་དཔེ་སྟོན་ཐུབ་པ་ཞིག་དགོས་ཞེས་བཀའ་སློབ་སྩལ་ཡོད། ཨ་ནི་སེམས་ཅན་ཐམས་ཅད་ཟེར་ཡག་དེ་ང་ཚོས་སྨོན་ལམ་རྒྱག་གི་ཡོད་པ་ནང་བཞིན་ཁ་ཡོད་ལག་ཡོད་ཀྱི་ཐེངས་འདིར་མཇལ་ཁར་བཅར་མཁན་ས་གནས་འགོ་འཛིན་མི་གྲངས་བཞི་བཅུ་ཞེ་ལྔ་ཡོད་པ་དང་ཟླ་བ་འདིའི་ཚེས་དྲུག་ནས་དགུ་བར་ཉིན་གྲངས་བཞིའི་རིང་བཞུགས་སྒར་རྡ་རམ་ས་ལའི་གངས་སྐྱིད་དུ་ཚོགས་འདུ་སྐོང་ཚོགས་ཀྱིས་འཛིན་སྐྱོང་ལས་དོན་ལ་འགན་འཁུར་བྱེད་ཕྱོགས་དང་འབྲེལ་བའི་གྲོས་གཞི་དོན་ཚན་དགུ་གི་ཐོག་གྲོས་བསྡུར་གནང་མུས་ཡིན་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་རྡ་རམ་ས་ལའི་རྒྱལ་སྤྱིའི་གློག་བརྙན་དུས་སྟོན་སྟེང་རྒྱལ་ཁབ་བཞི་བཅུ་ལྷག་གི་གློག་བརྙན་དགུ་བཅུ་བརྒལ་བ་བསྟན་ཏེ་གློག་བརྙན་དུས་སྟོན་མཇུག་བསྡོམས་གནང་ཡོད་པའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་གིས་གནས་ཚུལ་བཏང་བར་གསན་རོགས་གནང།
རྒྱ་གར་བྱང་ཕྱོགས་བཞུགས་སྒར་རྡ་རམ་ས་ལ་ནི་བཙན་བྱོལ་བོད་མིའི་ཆོས་སྲིད་ཀྱི་ལྟེ་གནས་དང་བོད་མིའི་དབུ་ཁྲིད་གོང་ས་མཆོག་གི་བཞུགས་སྒར་ཡིན་པར་བརྟེན། འཛམ་གླིང་ཤར་ནུབ་ཀྱི་མི་རིགས་སྣ་མང་གིས་དོ་སྣང་གཟིགས་སྐོར་གནང་གི་ཡོད་པ་དེ་དང་མཚུངས། བོད་མི་གློག་བརྙན་བཟོ་སྐྲུན་པ་བསྟན་འཛིན་བསོད་ནམས་དང་ཁོང་གི་བཟའ་ཟླ་རེ་ཏུའུ་ས་རིན་གཉིས་ཀ་གིས་བཀོད་སྒྲིག་གནང་སྟེ། འདས་པའི་ལོ་མང་གི་རིང་ལོ་རེ་བཞིན་བཞུགས་སྒར་དུ་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཚུགས་བཞིན་པ་ལྟར། སྤྱི་ལོ་ཉིས་སྟོང་ཉེར་གསུམ་གྱི་ལོ་འདིར་ཡང་རྡ་སའི་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཐེངས་བཅུ་གཉིས་པ་དེ་བཞིན། སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་བཞི་ནས་བདུན་གྱི་བར་ཚུགས་བཞིན་པ་དང། རྒྱལ་ཁབ་བཞི་བཅུ་ལྷག་གི་གློག་བརྙན་རིང་ཐུང་དགུ་བཅུ་ལྷག་བསྟན་ཡོད་པ་མ་ཟད། གློག་བརྙན་བཟོ་སྐྲུན་པའང་བཞི་བཅུ་ལྷག་ཆེད་དུ་བཅར་ཡོད་པ་སོགས་ཀྱིས། ལོ་འདིར་སྔར་དང་མི་འདྲ་བར་ཧ་ཅང་གིས་གཞི་རྒྱ་ཇེ་ཆེ་ཆགས་ཡོད་ཅེས། གློག་བརྙན་དུས་སྟོན་བཀོད་སྒྲིག་གནང་མཁན་བསྟན་འཛིན་བསོད་ནམས་ལགས་ནས་འགྲེལ་བརྗོད་གནང་གི་འདུག། ཁྱོན་བསྡོམས་པས་ན་རིང་པོ་ཐུང་ཐུང་ཚང་མ་བསྡོམས་པས་ན་གློག་བརྙན་དགུ་བཅུ་ལྷག་ཙམ་གཅིག་དེ་ཡིན།

འབྲུག་གཅིག་གི་གློག་བརྙན་གསར་པ་ཁག་ཅིག་གཟིགས་འབུལ་ཞུས་ཐུབ་ཡོད་པ་ལས། ལ་དྭགས་ཀྱི་གློག་བརྙན་བཟོ་སྐྲུན་པ་བསྟན་འཛིན་བསྟན་སྐྱོང་ལགས་ནས་ཁོང་གི་གློག་བརྙན་དབྱར་ཁའི་ཉིན་མཐའ་མ་ཟེར་བ་གི་ནང། ལ་དྭགས་བྱང་ཐང་གི་འབྲོག་པ་ཚོར་གནམ་གཤིས་འགྱུར་ལྡོག་གི་གོད་ཆག་ཇི་ཙམ་ཐེབས་བཞིན་པ་དང། ལ་དྭགས་སུ་འབྲོག་པའི་རིག་གཞུང་སྟོངས་འགྲོ་བཞིན་པ་སོགས་བསྟན་ཡོད་པ་འགྲེལ་བརྗོད་གནང་གི་འདུག།

གློག་བརྙན་དྲ་ཐོག་ཏུ་ཐད་གཏོང་དང་བཟོ་སྐྲུན་གྱི་ཚོགས་ཆུང་མི་དྲུག་ལས་གྲུབ་པ་ཟིག་གློག་བརྙན་དུས་སྟོན་དུ་བཅར་བ་གི་མུར་བོད་མིའི་དབུ་ཁྲིད་གོང་ས་མཆོག་ལའང་སྤྱི་ཚེས་དྲུག་གི་ཉི་མ་མཇལ་ཁ་ཞུས་ཡོད་པར་བརྟེན། འབྲུག་གི་གློག་བརྙན་དྲ་ཐོག་ཏུ་ཐད་གཏོང་བཟོ་ཚོང་ཁང་ས་མུའུ་ཟེར་བ་གི་འགན་འཛིན་ལས་རོགས་འཕྲིན་ལས་དབང་ཕྱུག་ལགས་ཀྱིས། ཁོ་རང་གོང་ས་མཆོག་ལ་མཇལ་སྐལ་བྱུང་བ་དང་བོད་མིའི་སྤྱི་ཚོགས་ལ་གློག་བརྙན་དུས་སྟོན་འདི་བརྒྱུད་ནས་ཐུག་འཕྲད་བྱུང་བར་བསམ་བརྗོད་ལས་འདས་པ་གི་དགའ་སྤྲོ་བྱུང་བ་འགྲེལ་བརྗོད་གནང་གི་འདུག། Significant for me in my life as a as a aspiring film maker, ཁོང་གིས་དེ་སྔ་ཁོ་རང་བོད་མིའི་སྤྱི་ཚོགས་ཀྱི་ནང་འགྲོ་མྱོང་མེད་པར་ད་རེས་ཆེས་ཐོག་མར་བོད་མི་དང་མཉམ་དུ་བྱེད་རྒྱུ་བྱུང་བ་དང། གོང་ས་མཆོག་ནས་མཇལ་ཁ་བསྩལ་ཏེ་གློག་བརྙན་དུས་སྟོན་དུ་བཞུགས་ཐུབ་པ་འདི་ནི། ང་རང་གློག་བརྙན་བཟོ་སྐྲུན་པ་ཟིག་ཡིན་པ་གི་ཆ་ནས་མི་ཚེའི་ནང་དོན་སྙིང་གལ་ཆེན་དུ་མཐོང་གི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག་ཅིང། རྒྱ་གར་གྱི་གློག་བརྙན་བཟོ་སྐྲུན་པ་ཨུ་མེ་ཤི་ཀུལ་ཀར་ནི་ལགས་ནས། གློག་བརྙན་དུས་སྟོན་འདི་ནི་བོད་ནས་ཡོང་བ་གི་བོད་མི་ཚོར་རྒྱ་གར་གློག་བརྙན་བཟོ་སྐྲུན་ལ་འབྲེལ་ཡོད་རྣམས་ཐུག་འཕྲད་དང། བོད་དོན་འཐབ་རྩོད་ཀྱི་བརྒྱུད་རིམ་ཤེས་རྟོགས་ལ་ཕན་རླབས་ཡོད་པ་འགྲེལ་བརྗོད་གནང་གི་འདུག། In a way I became more aware of uh the situation when I came here and when I interacted with། ང་རང་དེ་སྔ་བོད་ནས་ཡོང་བ་གི་བོད་མི་ལ་ཐུག་མྱོང་མེད་ནའང་གློག་བརྙན་དུས་སྟོན་འདི་ལ་བརྟེན་ནས་ཁོང་ཚོ་ལ་ཐུག་འཕྲད་ཐུབ་པ་མ་ཟད། བོད་མི་རྙིང་བ་ཚོས་ཀྱང་འཐབ་རྩོད་ཀྱི་བརྒྱུད་རིམ་མང་བོ་ཟིག་ཤེས་རྟོགས་ཐུབ་པ་སོགས་ལ་ཕན་ཐོགས་འབྱུང་བ་འགྲེལ་བརྗོད་གནང་སོང། སྤྱིར་གློག་བརྙན་དུས་སྟོན་འདིར་གློག་བརྙན་མང་ཆེ་བ་རྒྱ་གར་གི་གློག་བརྙན་ཡིན་ནའང། ཕྱི་རྒྱལ་གྱི་གློག་བརྙན་ཀྱང་མང་བོ་ཚུད་ཡོད་པས། ཨ་མི་རི་ཁ་གི་གདོད་མའི་མི་རིགས་ཀྱི་བྱིས་པ་གཉིས་འཚར་ལོངས་ཀྱི་བརྒྱུད་རིམ་མཚོན་པ་གི་གློག་བརྙན། གོ་རི་ཧྲག་མ་སྔོག་གདོང་ཟླ་ལྔ་བཟེར་བ་འཁྲབ་ཁྲིད་པ་རྦེ་ལི་ལུ་ཐིར་ལགས་ནས། གློག་བརྙན་དེར་ཨ་མེ་རི་ཁ་གིར་གདོད་མའི་མི་རིགས་ཚོའི་སོ་སོའི་རིག་གཞུང་ད་དུང་ཉར་ཚགས་ཐུབ་ཡོད་པ་བསྟན་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། སྔར་རང་ལ་སོ་སོའི་མི་རིགས་ཀྱི་སྲོལ་རྒྱུན་དེ་མི་ཉམས་རྒྱུན་འཛིན་གྱི་འདོད་པ་ཡོད་པས། གློག་བརྙན་དེ་ནི་ང་ཚོའི་རིག་གཞུང་ད་དུང་མ་ཉམས་གསོན་པོར་གནས་ཡོད་པ། འབྱུང་འགྱུར་གྱི་མི་རབས་ཚོས་མིག་ལྟོས་གནང་ས་གི་བཟང་ཕྱོགས་དང་སྐྱིད་པོ། བརྩེ་བ་དང་དགའ་སྤྲོ་བཅས་མཚོན་པ་གི་གློག་བརྙན་ཟིག་ཡིན་པ་འགྲེལ་བརྗོད་གནང་གི་འདུག་རྒྱ་གར་བོ་ལི་ཝུ་ཀྲི་གློག་བརྙན་བཟོ་སྐྲུན་ཁང་གི་ནང་གློག་བརྙན་འཁྲབ་སྟོན་པ་བསྟན་འཛིན་དགྲ་ལྷ་ལགས་ནས། ཁོ་རང་གིས་གློག་བརྙན་བལྟས་པ་ཁག་ལས་ལ་དྭགས་ཀྱི་གློག་བརྙན་དེར་སྤྲོ་སྣང་ཆེ་ཤོས་བྱུང་བ་འགྲེལ་བརྗོད་གནང་གི་འདུག། ཁོ་རང་ལ་དྭགས་བཞུགས་མཁན་རེད་བསྟན་འཛིན་ལགས་ངས་ཁོ་རང་ལྟད་མོ་གཉིས་པ་རེད་ཤ་དེ་དཔེ་ངན་ཇོ་བོ་སོས་བྱ། ད་ལྟ་རང་ང་རིས་ལ་ངས་ལྟད་མོ་ཅིག་སྤྲོ་ཡིན་འདི་ངའི་རོགས་པ་རྒྱ་གར་རོགས་པ་ཅིག་ཡོད་རེད་ཨ་ཅལ་མི་ཧྲ་ཁོ་རང་གིས་བཟོ་རྒྱུ་རེད། རྡ་རམ་ས་ལའི་གློག་བརྙན་དུས་སྟོན་འདི་ནི་དམིགས་བསལ་བོད་དང་འབྲེལ་བ་མིན་པར། རྒྱལ་སྤྱིའི་གློག་བརྙན་དུས་སྟོན་ཁོ་ན་གི་ངོ་བོ་མཚོན་པའི་ལམ་ནས་བཀོད་སྒྲིག་གནང་ཡོད་པར་བརྟེན། འཛམ་གླིང་ཡུལ་གྲུ་ཁག་འདྲ་མིན་དང་ལྷག་པར་རྒྱ་གར་ནང་གི་ཤེས་ཡོན་ཅན་དང་གློག་བརྙན་བཟོ་སྐྲུན་དང་འབྲེལ་ཡོད། སྒྱུ་རྩལ་བ་སོགས་ཧ་ཅང་མང་བོ་ཆེད་དུ་བཅར་ཡོད་པ་གི་དུས་སྟོན་འཚོགས་ཡུལ་ནི། རྡ་སྟེང་བོད་ཕྲུག་ཁྱིམ་སྡེ་གི་སློབ་གྲྭ་རུ་གློག་བརྙན་ཁང་བཞི་ཆེད་བཙུགས་ཀྱིས་བཏང་གི་ཡོད་པར་བརྟེན། ཕྱི་མི་མང་བོ་ཟིག་གི་རང་བཞིན་ངང་གིས་བཙན་བྱོལ་བོད་མི་གི་ཐོག་དོ་སྣང་ཇེ་ཆེ་ཡོང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།

རེས་གཟའ་ཟླ་བའི་ཉིན་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་དང་ཨོ་སི་ཀྲེ་ལི་ཡའི་སྲིད་བློན་ཨལ་པ་ནི་སི་རྣམ་གཉིས་བར་མཇལ་འཕྲད་སྐབས་སུ་ཞི་ཅིན་ཕིང་ནས་ཆབ་སྲིད་ཕྱོགས་ཁག་སྒྲིག་པར་ངོ་རྒོལ་ཡོད་ཚུལ་གྱི་ཉེན་བརྡ་བརྒྱབ་ཀྱང་རྒྱ་ནག་ཕྱོགས་ནས་ཨོ་སི་ཀྲེ་ལི་ཡ་དང་ཕྱོགས་མང་བོའི་ཐད་མཉམ་འབྲེལ་གྱི་འདོད་མོས་ཡོད་པའི་རྣམ་འགྱུར་བསྟན་འདུག་དེ་སྔ་ཨོ་སི་ཀྲེ་ལི་ཡས་ཀོ་བི་དྲུ་ཏོག་དབྱིབས་ནད་ཡམས་ཀྱི་འབྱུང་ཁུངས་སྐོར་རྒྱལ་སྤྱིའི་སྟེང་རྟོག་ཞིབ་དགོས་པའི་འབོད་སྐུལ་ཞུས་པའི་རྗེས་སུ་རྒྱ་ནག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ཨོ་སི་ཀྲེ་ལི་ཡ་ནས་ནང་འདྲེན་གྱི་དངོས་ཟོག་མང་ཆེ་བ་བཀག་སྡོམ་བྱས་ཡོད་ཅིང། རེས་གཟའ་མིག་དམར་ཉིན་རྒྱ་ནག་སྒོ་ཁྲལ་ལས་ཁུངས་ཀྱིས་གྲངས་འབོར་གསལ་བསྒྲགས་བྱས་པའི་ནང་རྒྱ་ནག་གིས་ཕྱི་ཟླ་བཅུ་བར Australia ནས་ནང་འདྲེན་བྱས་པའི་དངོས་ཟོག་དེ་དུས་མཉམ་ལས་བརྒྱ་ཆའི་བཅུ་གཉིས་འཕར་ཏེ་ཨ་སྒོར་ཁྲག་ཁྲིག་ཆེན་མོ་བཅུ་གཅིག་དང་གྲངས་ཆུང་དགུ་དྲུག་ལ་ཉེ་བ་དེ་ཕྱི་ཟླ་དགུ་བ་དང་བསྡུར་ན་བརྒྱ་ཆའི་བཞི་དང་གྲངས་ཆུང་དགུ་འཕར་ཡོད་པ་བརྗོད་འདུག། དེ་བཞིན་རྒྱ་ནག་གིས་ད་ལོའི་ཕྱི་ཟླ་དང་པོ་ནས་བཅུ་བའི་བར་དངོས་ཟོག་ནང་འདྲེན་ཨ་སྒོར་ཁྲག་ཁྲིག་ཆེན་མོ་བརྒྱ་ར་ཉི་ཤུ་རྩ་བརྒྱད་དང་གྲངས་ཆུང་དགུ་དྲུག་དང་བརྒྱ་ཆའི་བརྒྱད་དང་གྲངས་ཆུང་བཞི་འཕར་ཡོད་པ་དང་ན་ནིང་ལོར་རྒྱ་ནག་གིས་ཨོ་སི་ཀྲེ་ལི་ཡའི་ནང་ནང་འདྲེན་དངོས་ཟོག་བརྒྱ་ཆའི་བཅུ་གཉིས་དང་གྲངས་ཆུང་བདུན་མར་ཆག་ཡོད་པ་རེད། ཨ་རིའི་བློ་འདོན་ཉམས་ཞིབ་ཚོགས་པ་ཞིག་གིས་འཛམ་གླིང་གི་རྒྱལ་ཁབ་ཉི་ཤུ་ལྷག་གི་ནང་ཨ་རི་དང་རྒྱ་ནག་གི་འགོ་ཁྲིད་ཐད་མི་མང་གི་བསམ་ཚུལ་བསྡུ་ལེན་བྱས་པའི་དུས་སུ་ཨ་རིའི་སྲིད་འཛིན་ཇོ་བྷ་ཏན་ལ་གཟིགས་ཚུལ་ཅུང་ལེགས་པོ་ཡོད་པ་བརྗོད་འདུག་ཕྱི་ཚེས་བདུན་ཉིན་རེའུ་ཅར་གསར་སྤེལ་ཁང་གིས་གནས་ཚུལ་སྤེལ་བའི་ནང་བརྗོད་ན་བདུན་ཕྲག་རྗེས་མར་ཨ་རིའི་སྲིད་འཛིན་ཇོ་བྷ་ཏན་དང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་རྣམ་གཉིས་མཇལ་འཕྲད་གནང་རྒྱུའི་སྔ་ནུབ་ཏུ། ཨ་རིའི Pew བློ་འདོན་ཉམས་ཞིབ་ཁང་གིས་ད་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ནས་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་གཉིས་བར་དབྱིན་ཇི་དང་ཧྥ་རན་སི་རྒྱ་གར་འཇར་མན་ཧང་གྷ་རི་ཨི་ཀྲ་ལི་ཉི་ཧོང་ལྷོ་ཀོ་རི་ཡ་མེག་སི་ཁོ་ཁེན་ཡ་སོགས་ཡོ་རོབ་དང་ཨེ་ཞི་ཡ་ཨ་ཧྥི་རི་ཀ་བཅས་ཀྱི་རྒྱལ་ཁབ་ཉི་ཤུ་རྩ་གསུམ་གྱི་ནང་མི་དར་མ་སུམ་སྟོང་བརྒྱད་བརྒྱ་ར་དྲུག་ཅུ་རེ་གཅིག་གི་ཁྲོད་འཛམ་གླིང་གི་དཔལ་འབྱོར་འཁོར་རྒྱུག་ཆེ་ཤོས་ཀྱི་རྒྱལ་ཁབ་ཨ་རི་དང་རྒྱ་ནག་གི་དབུ་ཁྲིད་ལ་གཟིགས་ཚུལ་ག་འདྲ་ཡོད་མེད་ཐད་བསམ་ཚུལ་བསྡུ་ལེན་བྱས་པའི་ཁྲོད་མི་མང་མང་ཆེ་བས་ཇོ་བ་དྲིན་ལ་གཟིགས་ཚུལ་ལེགས་པོ་ཡོད་པ་དང་བརྒྱ་ཆའི་ལྔ་བཅུ་ང་བཞི་གིས་ཨ་རིའི་སྲིད་འཛིན་གྱིས་རྒྱལ་སྤྱིའི་སྟེང་ཕྱག་ལས་གནང་ཕྱོགས་ཡག་པོ་ཡོད་པའི་བསམ་ཚུལ་བསྟན་ཡོད་ལ་བརྒྱ་ཆ་བཅུ་དགུ་གིས་ཞི་ཅིན་ཕིན་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པ་དང་དེ་བཞིན་ཡང་གོང་གསལ་ཉམས་ཞིབ་ཁང་གིས་བ་དྲིན་གྱིས་རྒྱལ་སྤྱིའི་ལས་དོན་གནང་ཕྱོགས་ཐད་ཨ་རིའི་མི་དམངས་ལ་བསམ་ཚུལ་དྲིས་མེད་པ་དང་རྒྱ་ནག་ནང་རང་དབང་མེད་པའི་རྐྱེན་གྱིས་བསམ་ཚུལ་བསྡུ་ལེན་བྱེད་ཐུབ་ཀྱི་མེད་པར་རྒྱ་ནག་གི་མི་དམངས་ལ་ཡང་སྐད་ཆ་དྲིས་མེད་པ་བརྗོད་འདུག་དེ་བཞིན་པིའུ་དམངས་ཁྲོད་ཉམས་ཞིབ་ཁང་གིས་གོང་བཤད་རྒྱལ་ཁབ་ཉི་ཤུ་རྩ་གསུམ་ནང་མི་དམངས་ཀྱི་བསམ་ཚུལ་བསྡུ་ལེན་བྱས་པའི་མཇུག་འབྲས་སུ་བྱང་ཨ་མི་རི་ཀ་དང་ཡོ་རོབ་ཨེ་ཞི་ཡའི་ནང་རྒྱ་ནག་གི་སྐོར་ལ་གཟིགས་ཚུལ་ཡག་པོ་མེད་པ་རེད་ཡིན་ན་ཡང་ཨ་ཧྥི་རི་ཀ་དང་ལྷོ་ཨ་མི་རི་ཀའི་ནང་རྒྱ་ནག་གི་ཐད་ལ་གཟིགས་ཚུལ་ཅུང་ཡག་པོ་ཡོད་པ་དང་ཡོང་སྒོ་མཐོ་ཤོས་ཀྱི་རྒྱལ་ཁབ་ནང་བ་དྲིན་ལ་རྒྱབ་སྐྱོར་ཡོད་པ་དང་ཡང་ཨིན་ཌོ་ནི་ཤི་ཡ་དང་ཧང་གྷ་རིའི་ནང་རྒྱབ་སྐྱོར་འདྲ་མཉམ་ཡིན་པ་བརྗོད་འདུག། མི་ཡན་མར་ནང་ཕྱོགས་འགལ་སྒེར་ལངས་ཚོགས་མི་ཚོའི་ས་ཁུལ་ཞིག་དྲག་པོའི་གཞུང་གི་དམག་མིའི་འོག་ནས་ཚུར་ལེན་ཐུབ་ཡོད་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་ཡིན།

ཨོ་རེད་ད་དེ་དངོས་ཡོད་གནས་ཚུལ་རེད་ཅིག་ཁ་རྩང་དེ་རིང་བོད་ཀྱི་རིག་གནས་དང་འབྲེལ་བ་ཡོད་ཡ་གི་གི་ད་ཁྱབ་ཁོངས་ཚང་མ་ལ་ཨ་ནི་ཀྲུང་གོ་ཅན་དུ་ཟེར་ཡ་ཀྲུང་གོ་ཁྱད་ཆོས་ཟེར་ཡ་དེ་འགྱུར་འགྲོ་གི་ཡོད་པ་རེད་ཕྱོགས་གཅིག་ནས་ད་ཁྱོད་གོང་ནས་གསུང་ཡ་ནང་བཞིན་རེད་ཅིག་གནའ་ཤུལ་སྲུང་སྐྱོབ་ཟེར་ནས་དེ་ཁ་གཡར་ནས་ཨ་ནི་ད་དེ་ལ། རྒྱ་ནག་གི་ཤུགས་རྐྱེན་བཟོ་ཡག་ད་དཔེ་ན་ང་ཚོ་དེ་མང་པོ་རེ་བ་ད་ང་ཚོའི་གཙུག་ལག་ཁང་གི་དབོན་ཞང་རྡོ་རིང་གི་སྒང་ལ་ཨ་ནེ་ཁོ་ཚོའི་ཁང་པ་ཟེར་དུས་སྒང་ལ་ཡང་རྒྱ་ནག་གི་ཁང་པ་དེ་འདྲ་ཟེར་ཁང་པ་ཟེར་དགོས་མ་རེད་ད་དེ་ཞྭ་འདྲ་བོ་བཀབ་དེའི་སྒང་ལ་ད་ག་ཟེར་ཨང་དེ་འདྲ་མང་པོ་ཅིག་བྱེད་ཀྱི་ཡོད་རེད་ད་དངོས་ཡོད་གནས་ཚུལ་རེད་དེ་མ་ཚད་ད་དེ་ཡོད་ཡོང་ཁུངས་དེ་ཞི་ཅིན་ཕིང་གིས་སྔོན་མ་ཅིག་ལ་གནའ་རྫས་རྟོག་ཞིབ་དང་དེའི་འབྲེལ་བའི་ཚོགས་འདུ་ཅིག་གི་སྒང་ལ་ཨ་ནེ་གཏམ་བཤད་སྤེལ་དེའི་སྒང་ལ་དེ་ཀྲུང་གོ་ཅན་དུ་བསྒྱུར་དགོས་ཟེར་དེ་རེད། ད་ཁ་རྩང་དེ་རིང་བོད་ནང་གནའ་ཤུལ་ལྟ་ཅིག་རིག་གནས་དང་འབྲེལ་བའི་གནའ་ཤུལ་ག་རེ་ཅིག་བྱུང་བ་ཡིན་ན། རྒྱ་ནག་གི་གོམ་པ་གཉིས་ཅིག་རེད་གཅིག་དེ་དེས་ད་རྒྱ་གི་རིག་གནས་དང་འབྲེལ་བ་ཡོད་ཡ། འབྲེལ་བ་མེད་ན་ལ་རྡོ་ཆག་བཙན་སྒྲིག་བྱས་ནས་ཨ་ནི་རྒྱ་ནག་གི་གི་རིག་གནས་གི་ཤུགས་རྐྱེན་ཡོད་ཡ་དང་རྒྱ་ནག་གི་ནས་ཡ་དར་ཡོང་ཡ་དེ་སྒྲུབ་གི་ཡོད་རེད་གཉིས་པའི་སྒང་ནས་ད་དེ་ཅིག་གནའ་ཤུལ་རིག་གནས་གི་ཤུལ་བཞག་དེ་འདྲ་སྲུང་སྐྱོབ་བྱས་དེའི་སྒང་ལ་དེ་འཛུགས་སྐྲུན་བྱེད་དགོས་ན་དེའི་ནང་ལོགས་ལ་དཔེ་དེ་རྒྱ་ནག་གི

དེ་ལས་ལྡོག་ནས་བོད་ཀྱི་གནའ་ཤུལ་རིག་གནས་ཀྱང་རྒྱ་ནག་ཅན་དུ་བསྒྱུར་རྒྱུའི་དམིགས་ཡུལ་ཡིན་པའི་སྐོར་འཁོད་ཡོད་པ་རེད་ལ་གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན། རྒྱ་ནག་གིས་བོད་ཀྱི་རིག་གནས་ཕྱོགས་ཡོངས་ནས་རྒྱ་ནག་ཅན་དུ་བསྒྱུར་ཆེད་མ་ལག་ལྡན་པའི་སྒོ་ནས་རྒྱ་ནག་གི་རིག་གནས་དེ་བཙན་ཤེད་ཀྱིས་བོད་ཀྱི་སྤྱི་ཚོགས་སུ་དར་ཁྱབ་བྱེད་ཀྱི་ཡོད་འདུག་ལ་རྒྱ་ནག་རང་གི་འཛུགས་སྐྲུན་གྱི་ཁྱད་ཆོས་ལྡན་པའི་སྒོ་ནས་བོད་ཀྱི་དགོན་སྡེ་དག་གི་འཛུགས་སྐྲུན་གྱི་ཁྱད་ཆོས་མེད་པར་བཏང་ནས། རྒྱ་ནག་གི་འཛུགས་སྐྲུན་གྱི་ཁྱད་ཆོས་དང་ལྡན་པར་བསྒྱུར་བཞིན་ཡོད་པ་སྟེ། དཔེར་ན་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་བོད་ཀྱི་རྒྱལ་ས་ལྷ་སར་ཡོད་པའི་ལོ་ངོ་མང་བའི་ལོ་རྒྱུས་ལྡན་པའི་ཇོ་ཁང་བཤིག་ནས་རྒྱ་ནག་མི་རིགས་ཀྱི་ཁྱད་ཆོས་ལྡན་པའི་འཛུགས་སྐྲུན་གྱིས་འཐུས་ཚབ་བྱས་པ་སོགས་ཀྱིས་མཚོན་ཐུབ་ཀྱི་ཡོད་པའི་སྐོར་འཁོད་ཡོད་ལ། དེ་དང་མཉམ་དུ་བོད་ཀྱི་སློབ་གྲྭ་ཁག་ཏུ་རྒྱ་ནག་གི་སྤྱི་སྐད་དར་སྤེལ་བྱས་ནས། རྒྱ་སྒྱུར་གྱི་སྲིད་ཇུས་ཤུགས་ཆེར་སྤེལ་བཞིན་ཡོད་པའི་སྐོར་འཁོད་ཡོད་པ་རེད། གཞན་ཡང་གནས་ཚུལ་ནང་དུ། རྒྱ་ནག་གིས་བོད་ཀྱི་གནའ་ཤུལ་རིག་གནས་སྲུང་སྐྱོབ་ཀྱི་སྲིད་ཇུས་ཐད་ནས་བོད་མི་རིགས་ཀྱི་བསམ་ཚུལ་དང། འདོད་པ་ཡོད་མེད་ཀྱི་གྲོས་མོལ་གང་ཡང་མེད་པའི་ཐོག་ནས་བཙན་ཤེད་ཀྱིས་ལག་བསྟར་བྱེད་ཀྱི་ཡོད་པའི་སྲིད་ཇུས་ཤིག་ཡིན་ལ། ཐད་ཀར་དུ་གོང་རིམ་ནས་བཀའ་མངགས་ལྟར་ལག་བསྟར་བྱེད་བཞིན་ཡོད་པ་དེ་ནི། བོད་ཀྱི་རང་སྐྱོང་གི་ནུས་པར་རྡོག་རོལ་དང་བོད་མི་མང་གི་རིག་གནས་སྲུང་སྐྱོབ་ཀྱི་ཁེ་དབང་མེད་པར་གཏོང་གི་ཡོད་པ་ཞིག་ཡིན་པའི་སྐོར་འཁོད་འདུག་ལ། རྒྱ་ནག་གིས་བོད་ཀྱི་གནའ་ཤུལ་སྲུང་སྐྱོབ་ཀྱི་སྲིད་ཇུས་ཟེར་བའི་འགྲོ་གྲོན་དེ་དག་ཀྱང་དོན་དུ་བོད་ཀྱི་གནའ་ཤུལ་རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་ཇུས་ཤིག་ཡིན་པ་ལས། བོད་ཀྱི་ཐུན་མོང་མ་ཡིན་པའི་གནའ་ཤུལ་རིག་གནས་སྲུང་སྐྱོབ་ཀྱི་ལས་གཞི་ཞིག་མིན་པའི་སྐོར་འཁོད་ཡོད་པ་རེད།
རྣམ་པ་ཚོ་ཡིས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་བསམ་བློའི་དཔྱད་གཞིའི་ལེ་ཚན་ནང་དུ་མི་རིགས་སུ་དང་སུ་ཡིན་ཡང་རང་གི་ཆས་གོས་སོགས་ཁྱད་ཆོས་མ་འདྲ་བ་ཡོད་ལ། བོད་ལ་མཚོན་ན་ཡང་བོད་ལྭ་ནི་བོད་མི་རིགས་ཀྱི་ངོ་བོ་མཚོན་བྱེད་གཙོ་བོ་ཞིག་ཡིན་པས། མ་འོངས་པའི་ལོ་སར་སོགས་མཛད་སྒོ་འདྲ་མིན་ནང་དུ་བོད་མི་ཚང་མས་རང་རིགས་ཀྱི་གྱོན་ཆས་སྤྲས་རྒྱུ་གལ་ཆེན་ཡིན་ཚུལ་དང་འབྲེལ་ནས་ཕྱི་ཁྲིམས་ཉམས་ཞིབ་པ་བཀའ་བཙན་བླ་མ་སྐྱབས་ཀྱིས་བསམ་ཚུལ་བཏོན་པར་གསན་རོགས་གནང།
ཐོག་མར་འདི་ནས་ཉན་མཁན་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཏུ་དེ་རིང་གི་ལེ་ཚན་གི་སྟེང། ད་འཛམ་གླིང་སྟེང་གི་མི་རིགས་སུ་དང་སུ་ཡིན་ན་དེ་ལ་སོ་སོ་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་མ་འདྲ་བ་དེ་འདྲའི་མང་པོ་ཡོད་གི། དེ་དང་འབྲེལ་ལས་ད་ངས་ད་དོན་དག་ཁ་ཤས་གི་སྒང་བསམ་ཚུལ་གཅིག་ཞུས་ན་བསམ་གི། ད་སྤྱིར་བཏང་གི་བཤད་ལས་སོང་ན་ད་ང་ཚོ་བོད་ཟེར་ན་འགྲིག་གི་སོག་པོ་ཟེར་ན་འགྲིག་གི། ད་རྒྱ་ཟེར་ན་འགྲིག་གི་ད་རྒྱ་གར་གི་མི་ཡིན་ན་སུ་དང་སུ་ཡིན་ན་སོ་སོ་ལ་མི་རིགས་གཞན་དང་མ་འདྲ་བའི་ཁྱད་ཆོས་ཡོད་གི་མོད་ད་ལྷག་པར་དུ་རང་རང་གནས་ས་གི་ས་ཆ་གི་ལ་ཁའི་བཤད་ལས་སོང་ན་ཡང་ཡོད་ཀི། དེ་འཕྲོ་མི་རིགས་སོ་སོ་གི་ཆས་གོས་དང་གོན་པ་གྱོན་སྟངས་གི་ལ་ཁའི་བཤད་ལས་སོང་ན་ཡང་མ་འདྲ་བ་ཡོད་ཀི། ད་དེ་ལས་ཀྱང་གལ་ཆེ་ཤོས་དེ་ཆི་ཟིག་རེད་ཟེར་ན་ད་སྐད་དང་ཡི་གེ་མ་འདྲ་བ་དེ་མོ་ཡོད་ཀི། དེ་ཡན་ཆད་ནས་གཅིག་ཆོས་ལུགས་དད་མོས་བྱེད་སྟངས་གི་ལ་ཁའི་ཡང་དེ་བཞིན་མ་འདྲ་བ་ཡོད་ཀི། ད་གོང་ནས་བཤད་ནོ་དེ་ཚོ་རིགས་གི་ནང་ནས་གལ་ཆེ་ཤོས་དེ་ང་རང་གི་འདི་བྱས་བལྟས་ཡོང་ན་ད་གཙོ་བོ་དེ་སྐད་དང་ཡི་གེ་དང། དེ་ནས་ཡིན་ན་ད་ཐུན་མོང་མ་ཡིན་པའི་ཡུལ་སྲོལ་གོམས་གཤིས། དེའི་འཕྲོ་ཡིན་ན་ད་ཆ་ལུགས་འདི་ཚོ་ལ་ད་ཧ་ཅང་གི་རག་ལས་གི། ད་ལྷག་པར་དུ་ཆས་གོས་དང་ཆ་ལུགས་ཀྱི་སྒང་ནས་བཤད་པ་ཡིན་ན། མི་སུ་དང་སུ་ཡིན་ན་སོ་སོ་གི་གོན་པ་གྱོན་སྟངས་དང། འདི་གི་ལག་གིས་མི་རིགས་དེ་རིགས་གང་ཡིན་པ་ད་ཧ་ཅང་གི་གསལ་བོ་ཤེས་ཐུབ་གི། བོད་པ་ཟིག་ན་བོད་པ་གི་གོན་པ་གྱོན་རྒྱུ་དེ་དེ་རུང་ཁེལ་གི་འོ་འདི་བོད་པ་རེད་ཟེར་ནས་ལམ་སང་ཡིན་ན་ད་ཆས་གོས་ཁོ་རང་ང་བལྟས་ནས་མི་རིགས་དེ་སུ་ཡིན་པ་ངོས་འཛིན་ཐུབ་པོ་ནས་དེ་འདྲ་ཅིག་ཡོད་རེད་སྤྱིར་བཏང་གི་བཤད་ལ་སོང་ན་ཞིག་ང་ཚོ་བོད་གི་གདོང་པ་འདྲ་བོ་དེ་འདྲ་ཤར་ཕྱོགས་ན་དཔེ་མང་པོ་ཡོད་རེད་ད་མི་དེའི་སྐད་དང་ཡང་ན་ཡོད་ས་གི་ས་ཆ་ཡང་ན་ཆ་ལུགས་གོམས་གཤིས་ལ་སོགས་པ་འདི་ཚོ་མ་བལྟས་དེ་དག་ཡིན་གདོང་པ་ཁོ་རང་གི་སྒང་ནས་ཡིན་ན་ད་ང་བོད་ཡིན་ང་སོག་པོ་ཡིན་ཟེར་ནས་ད་ཅིག་ལས་སླ་བོ་ཡིན་ན་ཁྱད་པར་ག་རེ་ཡང་མེད་གི་མོད། ད་ཆས་གོས་གི་ལག་གིས་གྱོན་པ་གྱོན་སྟངས་གི་ལག་གིས་ད་བོད་གཅིག་ཡིན་ན་ང་ཚོ་བོད་པ་གཅིག་ཡིན་ན་བོད་པ་གི་གྱོན་པ་དེ་གོན་བསྡད་ཡོད་ན་ད་ལམ་སང་འོ་ཁོ་བོད་པ་རེད་ལམ་སང་ཡིན་ན་ད་དབྱེ་བ་དེ་བཀར་ཐུབ་ཀི་ཡོད་རེད། ཅིག་ང་ཚོ་བོད་པ་འདི། ལྷག་པར་དུ་ད་ཅིག་ཐུན་མོང་མ་ཡིན་པའི་ཡུལ་སྲོལ་གོམས་གཤིས་ཀྱི་ལག་གིས་བཤད་ལ་སོང་ན་ཡིན་ན་ད་ཟ་མ་ཟ་སྟངས་ཀྱི་ལག་གིས་མཚོན་པ་ཡིན་ན་ར་ད་ང་ཚོ་བོད་ལ་མཚོན་རྒྱུ་ན་རྩམ་པ་ཟ་མཁན་མགོ་ནག་རྩམ་ཟན་ཟེར་ནས་དེ་ཡང་བོད་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཞིག་རེད་ད་ང་ཚོ་བོད་ཀྱི་ལྭ་བ་ཟེར་ནས་ད། བོད་ཀྱི་གོན་པ་དེ་ཡང་ཐུན་མོང་མ་ཡིན་པའི་ཁྱད་ཆོས་ཅིག་རེད། དེའི་འཕྲོ་ད་གཙོ་ཆེ་ཤོས་གོང་ནས་ཞུས་བ་ནང་བཞིན་ད་སྐད་དང་ཡི་གེ་དེ་ཡིན་ན་ད་སྲོག་རྩ་ལྟ་བུ་རེད། དེའི་འཕྲོ་ཡིན་ན་ད་ང་ཚོ་སོ་སོ་གནས་ས་གི་ཕ་ཡུལ་དེ་ཡིན་ན་ད་སྤྱི་ཡོངས་ཀྱི་ཆ་ནས་བཤད་ལ་སོང་ན་བོད་གངས་ཅན་རེད། དེ་ཡན་ཆད་ནས་ད་ག་རེ་རེད་ཟེར་ན་ད་ཅིག་ནང་པ་སངས་རྒྱས་པའི་བོད་བརྒྱུད་ནང་བསྟན་གྱི་ཆོས་ལུགས་དད་པ་བྱེད་མཁན་འཕགས་པ་སྤྱན་རས་གཟིགས་ང་ཚོ་ལྷ་སྐལ་ཡིན་པ་མ་ཎི་དྲངས་མཁན་ཞིག་ཡིན་པ་ལ་སོགས་པ་གི་ད་ཁྱད་ཆོས་མང་ང་ཟིག་ཡོད་གི། དེ་ལྟ་ན་ཁྱད་ཆོས་འདི་ཚོ་ཚང་མ་ཡིན་ན་ད་མི་རིགས་གཞན་དང་མ་འདྲ་བ་གི་ཆ་ནས་ད་ལོགས་བཀར་གྱི་བོད་གི་མཚོན་རྟགས་ལྟ་བུ་དེ་འདྲ་ཅིག་གཏན་དུ་ཆགས་ཡོད་རེད་བསམ་གི། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བསམ་བློའི་དཔྱད་གཞིའི་ལེ་ཚན་དེ་ཡིན། མུ་མཐུད་ནས་དེ་རིང་གི་ལེ་ཚན་འདིར་གསན་རོགས་ཞུ། ད་ཁ་སང་དེ་རིང་གི་གནས་སྟངས་ཡིན་ན་ཆོག་གི་སྤྱིར་བཏང་གི་ད་བོད་ཕྱི་ནང་གཉིས་ཀ་ན་ང་ཚོ་བོད་པ་གི་ཆས་གོས་གྱོན་པ་གྱོན་སྟངས་ར་བོད་པ་གི་ཆ་ལུགས་ལ་ཀ་ཡིན་ན་ད་ཧ་ཅང་གི་ཅིག་མཉམ་འཇོག་རྒྱུ་ར་དེ་ཡིན་ན་ད་གལ་ཆེན་པོ་ཅིག་མཐོང་གི་འདུག་ད་སྤྱིར་བཏང་གི་བོད་ནང་མཚོན་པ་ཡིན་ན་ད་ཁ་རྩང་དེ་རིང་རྒྱ་ནག་གིས་བསམ་བཞིན་དུ་བོད་ཀྱི་ད་ཐུན་མོང་མ་ཡིན་པའི་ད་ཁྱད་ཆོས་མང་ཟིག་ད་རྩ་གཏོར་བ་གཏང་གི་ཡོད་ད་ཧ་ཅང་གི་གསལ་པོ་རེད་སྐད་དང་ཡི་གེ་གཙོ་བོ་བྱས་པའི་ད་དེ་དང་ད་ཁོར་ཡུག་ལ་སོགས་པ་ཚང་མ་རྩ་མེད་ལ་གཏང་གི་ཡོད་རེད་ད་གར་སོང་དེ་རང་ཀྱང་རྩམ་པ་ཟ་གི་འཇུག་གི་མི་འདུག་ཟེར་ཡ་དེ་འདྲའི་དམིགས་བསལ་ཕལ་ཆེར་མེད་པ་འདྲ་བོ་རེད་ད་བོད་ཀྱི

བོད་དང་འབྲེལ་བའི་མཛད་སྒོ་འཚོགས་ཀྱི་ཡོད་རེད་བོད་དང་མ་འབྲེལ་བའི་མཛད་སྒོ་རེ་འཚོགས་ཀྱི་ཡོད་རེད་ད་ཡང་བོད་པ་མང་པོ་ཅིག་གི་ཕོ་མོ་གཉིས་ཀ་མང་པོ་ཅིག་གིས་ཡིན་ན་གང་ཐུབ་ཐུབ་ཀྱི་ད་སོ་སོ་གི་ཆས་གོས་ད་གོན་པ་དེ་གོན་ནས་བོད་པ་ཡིན་པའི་རྟགས་མཚན་དེ་བསྟན་གྱི་ཡོད་རེད་ད་ལྷག་པར་དུ་པན་ཆེན་སྐུ་ཕྲེང་བཅུ་པ་ལྟ་བུ་ཅིག་མཚོན་པ་ཡིན་ན་རྒྱ་མིས་མནར་གཅོད་བཏང་ནས་ལོ་དགུ་དང་ཟླ་བ་བརྒྱད་ལ་བཙོན་འཇུག་བྱས་མནར་གཅོད་བཏང་ནོ་གི་རྗེས་ནས་ད་སྲིད་བྱུས་དེ་སྲིད་གུ་ཡངས་བྱུང་བ་ནས་བཟུང་ཁོ་ཚང་དགོངས་པ་མ་རྫོགས་བར་དུ་ཡིན་ན་ད་བོད་ཀྱི་བོད་ལྭ་དེ་ཁོ་ཚང་གིས་དཔེ་མནབ་མནབ་པ་རེད་གལ་ཏེ་ཡིན་ན་ཁོ་ཚང་གི་ན་བཟའ་དེ་བོད་ཀྱི་ཆས་གོས་རེད་ཚ་བ་ཡོད་ན་འདྲ་ག་ཚོད་སྟབས་མ་བདེ་བ་ཡིན་ན་ར་ཕལ་ཆེར་པན་ཆེན་རིན་པོ་ཆེ་གི་ད་ང་ཚོ་བོད་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་ར་བོད་ཀྱི་མི་རིགས་གི་ངོ་བོ་དེ་བཟུང་ནས་ང་བོད་པ་ཅིག་ཡིན་སྐད་དང་ཡི་གེ་གི་ལས་ཀ་ར་ཁོ་ཚང་གིས་དཔེ་ཤུགས་བརྒྱབ་ནས་ད་ང་ཚོ་བོད་ཀྱི་སྲོག་རྩ་དེ་བསྲུངས་ཡོད་རེད་ཆས་གོས་གི་ལས་ཀ་ར་ང་ཚོ་ད་ནམ་ཡིན་ན་བོད་ལྭ་དེ་གོན་ནས་ད་དེ་སྔའི་བོད་ཀྱི་ལ་རྒྱ་དེ་བཟུང་ཡོད་རེད་ད་བོད་ཕྱི་ལོག་པ་འདི་ལྟ་ཡོང་དུས་ཙམ་པ་ད་ཅི་ངས་གོང་བཤད་ནོ་གི་ད་རླུང་འཕྲིན་ཁང་དེ་ཚོ་རེད་གང་མང་མང་ཅིག་གིས་བོད་ལྭ་གོན་ནས་དེ་འདྲ་བྱེད་གི་ཡོད་རེད་དེ་མ་ཡིན་པའི་ད་ཅིག་མཛད་སྒོ་ཚོགས་གི་ཡོད་ན་འདྲ་བོད་དང་འབྲེལ་བ་ཡོད་ནོ་གི་དཔེ་བཞག་པ་ཡིན་ན་ད་ཉེ་ཆར་རང་འདི་བ་ནས་ཚོགས་གོ་ནོ་གི་ཅིག་ད་དབྱིན་ཇི་བཤད་ན gala dinner ཟེར་གོ་ནོ་ད་ཅིག་དེ་མོ་ཡིན་ན་འགྲིག་གི་ཁ་རྩང་དེ་རིང་རྡ་རམ་ས་ལ་ན་ཚོགས་གོ་ནོ་གི་ཚོགས་འདུ་ཡིན་ན་འགྲིག་གི་དེ་དང་དེ་ལ་སོགས་པ་གི་བོད་ཀྱི་སྤྱི་ཚོགས་ནང་ན་ཅིག་ཚོགས་འདུ་བོད་དང་འབྲེལ་བ་ཡོད་ནོ་གི་ཚོགས་འདུ་འདྲ་མི་འདྲ་མང་པོ་ཞེ་པོ་ཅིག་ཚོགས་གི་འདུག་སྟེ་དེའི་སྒང་ནས་ཡིན་ན་ཕལ་ཆེར་ཡིན་ན་ད་བརྒྱ་ཆ་ལྔ་བཅུ་ཟིན་ན་ད་ཕལ་ཆེར་མ་འགྲིག་ག་མེད་གི་དེ་འདྲ་ཅིག་གི་ཡིན་ན་སོ་སོ་གི་བོད་ལྭ་དེ་སོ་སོ་གི་ཆས་གོས་དེ་གོན་གི་མེད་པ་ལྷག་པར་དེ་ཡིན་ན་ད་ཕོ་དེ་ཚོ་གིས་ཡིན་ན་ད་ནུབ་ཕྱོགས་གི་ལྭ་བ་རང་གོན་ནས་སོ་སོ་གི་བོད་ལྭ་དེ་མ་གོན་ན་ད་དེ་འདྲ་བྱས་བསྡད་གི་འདུག་དེ་ཡིན་ན་ད་ང་རང་གིས་བལྟས་པ་ཡིན་ན་རང་དབང་གི་ལུང་པ་ནས་སོ་སོ་གི་མཉམ་མ་བཞག་ག་བསྡད་ཡ་དང་སོ་སོ་གི་མི་རིགས་ཀྱི་ངོ་བོ་ཅིག་བརླག་གོ་ནོ་གི་ད་དེ་རྣམ་པ་དེ་མཐོང་ཡོང་གི་འདུག་གལ་ཏེ་བོད་ཀྱི་སྐད་དང་ཡི་གེ་ཡང་བོད་ཕྱི་ནང་གཉིས་ཀ་ནས་ད་གཞན་དབང་ལ་རྐྱེན་བྱས་ནས་མེད་པ་ཆགས་དེའི་འཕྲོ་ཡིན་ན་ཅིག་སྟབས་བདེ་མི་བདེའི་ར་ཅིག་ཁོར་ཡུག་ག་རྐྱེན་བྱས་ནས་བོད་ཀྱི་ཆས་གོས་ཡང་མེད་པ་ཆགས་འཇམ་ཅིག་བོད་ཀྱི་ས་ཆ་ནས་ཡང་བོད་མི་རིགས་བསྡད་མ་ཐུབ་ད་དེ་འདྲ་བྱས་ནས་ཡོང་པ་ཡིན་ན་མ་འོངས་པ་ན་ད་ང་ཚོའི་བོད་མི་རིགས་འདི་ད་ག་འདྲ་ཅིག་ཆགས་རྒྱུ་རེད་དེའི་ལས་ཀ་ཡིན་ན་ཧ་ཅང་གི་སེམས་ཁྲལ་ཆེན་པོ་ཅིག་ཡོད་གི་དེའི་རྒྱུ་མཚན་དེ་ལ་བརྟེན་ནས་འདི་དང་ཨེ་ད་བོད་ཕྱི་ནང་གཉིས་ཀ་གང་ཡིན་ན་ར་བོད་ལྭ་གོན་མི་བོད་ཀྱི་ཆས་གོས་ལ་བརྩི་འཇོག་བྱེད་མི་རིགས་དུས་ནམ་ཡིན་ན་ད་མཛད་སྒོ་ཆེ་འབྲིང་ཆུང་གསུམ་ཚང་མ་ཡིན་ན་ད་བོད་ལྭ་གོན་ནས་ང་བོད་པ་གཅིག་ཡིན་ཟེར་ནོ་སོ་སོ་གི་ད་མེས་པོ་ནས་མེས་པོ་བརྒྱུད་ལས་ཡོང་ནོ་གི་སོ་སོ་གི་ད་བོད་ཀྱི་ལྭ་བ་དེ་ལ་བརྩི་འཇོག་བྱེད་ནི་གོན་གི་ཡོད་རེད་དེ་ཚོ་ཚང་མ་ལ་ཡིན་ན་ཐུགས་རྗེ་ཆེ་ཞུ་འདོད་བྱུང་སོང་མ་འོངས་པ་ན་ཡིན་ན་ད་གང་ཐུབ་ཐུབ་གི་སོ་སོ་གི་མི་རིགས་གཅིག་གི་ངོ་བོ་སྲུང་སྐྱོབ་བྱེད་རྒྱུ་གི་ཆེད་དུ་ཡིན་ན། སྐད་དང་ཡི་གེ་གཞི་ལ་བཞག་ནས་དང་སོ་སོ་གི་ཆས་གོས་དེ་ཡང་གལ་ཆེན་པོ་བརྩིས་ནས་ད་མ་མཐའ་ཡིན་ན་ར་བོད་དང་འབྲེལ་བ་ཡོད་ནོ་གི་ཚོགས་འདུ་གཅིག་ར་མཛད་སྒོ་ཅིག་ཚོགས་གི་ཡོད་ན་སོ་སོ་བོད་པ་གཅིག་ཡིན་ཟེར་ར་གི་རྣམ་འགྱུར་བསྟན་ཡས་དེ་ད་ཧ་ཅང་གི་གལ་ཆེན་པོ་མཐོང་གི་འདུག་དེ་དང་ན་ད་དེ་རིང། བཤད་མཚམས་འདི་ནས་འཇོག་རྒྱུས་ད་བདེ་མོ་བྱོས། གསན་མཁན་རྣམ་པ་དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསན་རྒྱུ་བྱེད་མཁན་ལྕགས་མོ་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི